དེ་རིང་གི་ལས་རིམ་འདི་ང་གེ་མོ་ཚེ་རིང་སྐྱིད་ཀྱིས་གཙོ་སྐྱོང་ཞུ་རྒྱུ་ཡིན། འདས་པའི་ལོ་འདིའི་ནང་དུ་ཏོག་དབྱིབས་ནད་དུག་གི་ན་ཚ་ཕོག་མཁན་དང་ཡང་ན་དེའི་རྐྱེན་གྱིས་འདས་གྲོངས་སུ་སོང་བའི་མིའི་གྲངས་འབོར་ཡིན་ན་ཡང་ཨ་མི་རི་ཀ་བའི་ནང་མང་ཤོས་བྱུང་ཡོད་པ་རེད། ཡིན་ན་ཡང་ད་ལོའི་ཕྱི་ཟླ་གཉིས་པ་ནས་འགོ་བཙུགས་ཏེ་ཨ་རིའི་ནང་འགག་ཁབ་མྱུར་དུ་རྒྱག་ཐུབ་པ་བྱུང་ཡོད་པ་སོགས་ཀྱིས་ད་ལྟའི་ཆར་ཨ་རིའི་ནང་གི་ནད་པའི་གྲངས་ཀ་འདི་ཇེ་ཉུང་དུ་འགྲོ་བཞིན་པ་རེད། དེ་རིང་ང་ཚོས Podcast བསྐྱར་ཞིབ་ལས་རིམ་གྱི་ནང་སྔོན་འགོག་སྨན་ཁབ་ཀྱི་ནུས་པ་དང་ཨ་མི་རི་ཀ་གི་ནང་གི་ད་ལྟའི་ནད་ཡམས་ཀྱི་གནས་སྟངས་སོགས་ཀྱི་སྐོར་ལ་ངའི་ལས་རོགས་ཚེ་དབང་དབང་ཕྱུག་ལགས་དང་མཉམ་དུ་གླེང་མོལ་ཞུ་གི་ཡིན། དབང་ཕྱུག་ལགས། ད་ལྟ་དུས་ཚོད་དེ་ལ་ཨ་མི་རི་ཀ་གི་ནང་གི་ནད་ཡམས་ཀྱི་གནས་སྟངས་དེ་ག་འདྲའི་འདྲ་བོ་ཅིག་ཆགས་བསྡད་ཡོད་རེད། རེད་ད། དེ་རིང་ཁ་སང་ཡིན་ན་ཨ་མི་རི་ཀའི་ནང་ལོགས་ཀྱི་ཏོག་དབྱིབས་ནད་དུག་གི་ན་མཁན་གྱི་གྲངས་ཀ་དང་ཨ་ནི་སྨན་ཁང་བསྡད་མཁན་དང་འདས་གྲོངས་སོང་མཁན་གྱི་གྲངས་ཀ་དེ་ཚོ་ཚང་མ་ལོགས་ད་མར་ཆག་ཡོད་པ་མ་ཟད་ད་དུང་མར་ཆག་བཞིན་པའི་སྒང་རེད་ཤག། ཟླ་བ་དང་པོའི་ནང་འདྲ་བ་དང་བསྡུར་བ་ཡིན་ན། ཞེ་པོ་ཅིག་ཁྱད་པར་ཟླ་བ་དང་པོའི་ནང་དུ་ཧ་ལམ། མི་གཅིག་ཉི་མ་རེ་རེ་ལ་ཡང་འབུམ་གསུམ་མིན་ཙམ་མིན་ཙམ་ལ་ཡང་ཡིན་ན། ནད་དུག་འདིས་ན་ཚ་ཕོག་བྱས་ན་གི་ཡོག་རེད་ད་དེ་རིང་ཁ་སང། ཕལ་ཆེར་འདས་པའི་བདུན་ཕྲག་དེ་ནང་ལོགས་ལ་ཡང་སྤྱིར་བཏང་བྱས་པ་ཡིན་ན་མི་གཅིག་གིས་ཁྲི། བཞི་ལྔ་ཙམ་འདིའི་བར་ལ་ཡང།

དགའ་ཆེན་མྱུར་ཅིང་ཤཱཀ་དྷ་རི་ཀས་སྤེལ་བྱས་ཤིང་ཆ་སྙོམས་པར་བྱས་པ་ནི་འདས་པའི་དུས་འདྲ་ཅིག་ན་ལོག་ལ་ཡང་ཨ་མི་རི་ཀའི་ན་ཉི་མ་རེ་རེ་ད་ན་ད་དེ་ན་བའི་རྐྱེན་གྱིས་ཡིན་ན་འདས་གྲོངས་སོང་ཉེན་མི་གྲངས་ཀ་དེ་བདུན་བརྒྱ་ཙམ་ཞིག་འདུག་ད་འདི་གཉལ་ལ་ཡང་སྡུག་གི་སྐབས་ད་བར་ལ་ཡང་མི་གསུམ་སྟོང་བཞི་སྟོང་མན་ཚན་འདས་ན་གོ་བར་བྱེད་དང་འདས་ཚུལ་དག་བྱས་པས་ནི་ད་བར་ག་ད་དང་གོ་ད་དུར་བུ་ཡིན་ན་ད་ད་བཞི་བྱེད་ཀྱི་མྱུར་ཅིང་ཤཱཀ་དྷ་རི་ཀ་དེ་དམིགས་བསལ་ཡིན་ཏེ་སྔགས་དེ་ཁ་ཤས་ཤ་ཤ་བ་ནི་མངའ་སྡེ་ཝིས་ཁཱང་སིན་དང་ཝེསྟ་ཝི་ཇི་ནི་ཡ་འདྲ་བར་ཡར་འདས་པའི་གཟའ་ཕལ་ཆེར་ཟླ་བ་དང་ཨ་ནི་གཟའ་སྤེན་པའི་ཉིན་མོ་དེ་གཉིས་གཉིས་ནང་ལོགས་ལ་ཡར། མངའ་སྡེ་དེ་གཉིས་ནང་ལོགས་ལ་མི་ཤི་བའི་མི་གཅིག་ཀྱང་ཤི་བ་བྱུང་མི་འདུག་བྱས་ཙང་ད་དེ་ཚོ་སྔ་མོ་དང་བསྡུར་བ་ཡིན་ན་ད་ཧང་སང་རེད་མངའ་སྡེ་ཁོ་རང་ཆེན་པོ་མངའ་སྡེ་ཆེན་པོ་ཡོད་རེད་པ། ཨ་ནི་དེ་ནང་བཞིན་དཔེར་ན་ཆ་བཞག་ན་དམིགས་བསལ་གཅིག་ཡིན་ན།

གནས་ཚུལ་དོགས་གཞི་བྱུང་སའི་ས་ཆ་ཞིག་རེད་པ། དེ་ཡིན་ན་ནིའུ་ཡོག་གྲོང་ཁྱེར་ནང་ཆ་བཞག་པ་ཡིན་ན་ཕལ་ཆེར་ཟླ་བ་འདིའི་ཟླ་དཀྱིལ་འདྲ་ནས་འགོ་བཙུགས་བྱས་ཡིན་ན་ཧ་ལམ་གཅིག་བརྒྱ་བརྒྱ་ཐམ་པ་ཚོང་ཁང་དང་ཟ་ཁང་དང་ཚང་མ་སྒོ་འབྱེད་ཀྱི་ཡིན་ཡོད་པ་མ་ཟད་ཡིན་ན་མདོ་བ་པའོ་ལོ་སེ་སི་དང་ཨ་ནེ་ཕལ་ཆེར་ད་ཟླ་བ་གཅིག་གི་རྗེས་ལ་ཡང་ད་ནིའུ་ཡོག་གི་གྲོང་ཁྱེར་ནང་ལོགས་སྐད་གྲགས་ཆེ་ཤོས Broadway སུད་དུ་ཁོང་ཚོས་ཟློས་གར་འཁྲབ་ས་སྐད་གྲགས་ཆེན་པོ་ཞིག་རེད་པ་ཚོགས་ཁང་ཆེན་པོ་དེ་ཚོའི་སྒོ་འབྱེད་ཡག་གི་འཆར་གཞི་ཡོད་ས་རེད་བྱས་ཙང་མང་པོ་ཅིག་གིས་ཟེར་ཡག་བྱས་པ་ཡིན་ན་ད། གཅིག་ནད་ཡམས་དེ་ཏན་ཏན་དེ་བྱས་མི་འདུག་མཚམས་མཚམས་ཉུང་རུ་ཕྱིན་མཚམས་མཚམས་མང་རུ་ཕྱིན་དེ་ཞེ་པོ་ཅིག་ཡོད་དེ་ཡིན་ནའི་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་ད་ཕལ་ཆེར་ཨ་མི་རི་ཀའི་ལང་ཀ་རུ་ཆེ་ག་ཚོད་རེད་ལམ་མདོ་རུ་ཆེ་གསར་པ་ཅིག་གང་སླེབས་བྱས་ཡིན་ན་ད་འདི་ནད་དེ་ཉུང་རུ་ཉུང་རུ་འགྲོ་ཡག་དུས་ཚོད་ཅིག་ཕལ་ཆེར་འགོ་བཙུགས་མེད་འགྲོ་ཟེར་བྱས་མང་ཆེ་གཅིག་གིས་འདི་འདྲ་བཤད་ཀྱི་འདུག།

ཨ་ནེ་སྨན་ཁང་སླེབས་མཁན་དང་ལྷག་པར་དུ་འདས་གྲོངས་སོང་མཁན་ཟླ་བ་གཉིས་གསུམ་གྱི་ནང་ལོགས་ལ་ཞེ་པོ་ཅིག་མར་ཉུང་རུ་འགྲོ་ཡག་ཕལ་ཆེར་རྒྱུ་མཚན་གཙོ་བོ་དེ་ཡིན་ན་ད་སྔོན་འགོག་སྨན་ཁབ་དེ་ཨ་མི་རི་ཀ་ནང་ཞེ་པོ་ཅིག་བརྒྱབ་ཐུབ་པ་དེ་ཡིན་པ་ཕལ་ཆེར་མང་ཆེ་ཅིག་གིས་ངོས་འཛིན་བྱེད་ཀྱི་འདུག་ད་དཔེར་ན་ཆ་བཞག་པ་ཡིན་ན། ཨ་ལེ་སྔོན་འགོག་སྨན་ཁབ་གྲངས་ཀ་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཧ་ལམ་དུང་ཕྱུར་གཅིག་དང་ཕྱེད་ཀ་ཙམ་ཞིག་ལ་ཡ

དྲུག་བདུན་ཅིག་ཡོད་པ་འདྲ་དེ་ལས་འདི་གའི་ཚང་མའི་ནང་ལོགས་ལ་ག་འདྲས་བལྟས་པ་ཡིན་ནའི་ནུས་པ་ཆེ་ཤོས་དེ་ཉིད་ཡིན་ཨ་མི་རི་ཀའི་ནང་བཟོས་པ་དེ་ཉིད་ཉིད་ཡིན་པ་རེད་ཕལ་ཆེར་ད་དེར་གས་ཏེ་བས་གསལ་པོ་ཞིག་ཆགས་བསྡད་བཞག་དེ་མ་ཟད་ཡིན་ན་ནུས་པ་ཆེན་པོ་ཡོད་མ་ཟད་ཡིན་ན་མི་འགོ་སྔོན་འགོག་སྨན་ཁབ་དེ་ཉིད་རྒྱབ་ནས་ཅིག་ཟུར་ཕོག་གི་ན་ཚ་དང་དེ་ནས་བྱས་དེ་ཚོ་ཕལ་ཆེར་ཉུང་ཤོས་ཅིག་ཡིན་ས་རེད་དེ་ལྟའི་སོང་ཙང་ད་ཨ་མི་རི་ཀའི་ནང་ལོགས་ལ་ཡང་སྔོན་འགོག་སྨན་ཁབ་མགྱོགས་པོ་བརྒྱབ་ཐུབ་པ། གཅིག་སྔོན་འགོག་སྨན་ཁབ་ད་ག་རང་ནུས་པ་ཆེན་པོ་ཡོད་པ། དེ་འདྲ་སོགས་མང་པོ་ཅིག་ལ་བརྟེན་ཙང་ཡིན་ཧོབ་ད་ག་ལ་གང་ལྟར་ཞེ་པོ་ཞིག་ཉུང་དུ་འགྲོ་ཡ་དེ་རྒྱུ་མཚན་གཙོ་བོ་དེ་མངོན་གསལ་དོད་པར་ཆགས་ད་ཡིན་ན་འདི་གའི་ནང་ལ་ཡང་ལུང་པ་ཁ་ཤས་ཟུར་བཞག་བྱས་པ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན་ད་ཉིན་འདིར་གནམ་ཏོག་ཙི་དྲོ་རུ་འགྲོ་ཙམ་པ།

ཁོ་ཚོས་ད་མ་འོངས་པར་ཨ་མི་རི་ཀའི་ནང་ལོགས་ལ་ཡ་འབྱུང་སྲིད་པའི་ཁོ་ཚོས་བཞི་བསྟན་བཞག་ད་ཕལ་ཆེར་འདི་འདི་འདྲས་འདི་འདྲས་བྱས་ན་འདི་འདྲས་ཡོང་གི་རེད་འདི་འདྲས་བྱས་ན་འདི་འདྲས་ཡོང་གི་རེད་ཟེར་བྱས་ཁོ་ཚོས་བཞི་བཟོ་འདྲ་བསྟན་བཞག་དེ་ཚོ་གང་གི་ལོག་ཚོད་དཔག་བྱས་ཡག་གི་ཁོ་གཞི་བཞག་སའི་འབྱོར་བ་དེ་གཙོ་བོ་དེ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཡང་སྔོན་འགོག་སྨན་ཁབ་དེ་མི་ག་ཚོད་ཚོར་བརྒྱབ་ཐུབ་གི་རེད། དེ་རིང་ཁ་སང་ཨིན་རྡོ་འཕྲད་པའི་དཀའ་ངལ་ཆེ་ཤོས་དེ་ཡིན་ན། སྔོན་འགོག་སྨན་ཁབ་ཡོད་མེད་དང་ཨ་མི་རི་ཀའི་གཞུང་གི་ངོས་ནས་སྔོན་འགོག་སྨན་ཁབ་དེ་བརྒྱབ་ཐུབ་མེད་ཀྱི་དཀའ་ངལ་གཙོ་བོ་དེ་མ་རེད་མི་འདུག་ད་དེ་རིང་ཁ་སང་ཡིན་ན་ད་ལྟ་སྔོན་འགོག་སྨན་ཁབ་དེ་འབེལ་འབེལ་ལྷུག་ལྷུག་ཆགས་བྱས་ཡིན་ན་སྔོན་ནས་དུས་ཚོད་ད་མ་བཟོས་པ་ལ་བ་ལ་ཡ་མང་ཆེ་བ་ལ་ཡ་སོ་སོ་ཤར་རྒྱག་ཕྱིན་ན་ལམ་སང་རྒྱག་རྒྱག་མཁན་རག་གི་ཡོད་རེད་ད་ཡིན་ན་ཡང་དཀའ་ངལ་ག་རེ་འདུག་ཟེར་ན་དེ་སྔོན་ལ་ཡ་སྔོན་འགོག་སྨན་ཁབ་མང་པོ་ཞེ་པོ་ཞིག་བརྒྱབ་ཐུབ་པའི་སྐབས་ལ་ཡ་ཟླ་བ་བཞི་བའི་ནང་ལ་ཡ། ཉི་མ་རེ་རེ་མི་ས་ཡ་གསུམ་ལྷག་ཙམ་བརྒྱབ་ཐུབ་པ་རེད་ད་དེ་རིང་ཁ་སང་ནི་ཕྱེད་ཀ་ཙམ་ཅིག་ལ་མར་ཆག་བྱས། འདིའི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན། ད་སྔོན་ལ་ཡ་རྒྱབ་ཡག་འདོད་པ་ཡོད་མཁན་གྱི་མི་དེ་གས་མང་ཆེ་རྒྱབ་ཚར་བ་བྱས། ད་ད་ལྷག་མ་ལྷག་བསྡད་པ་ད་འདུག་ཨ་མི་རི་ཀའི་མི་འབོར་ཕྱེད་ཀ་ཅིག་ལ་ཡ་རྒྱབ་ཡོད་མ་རེད་པ། མ་རྒྱབ་པའི་འདི་ཚོའི་ནང་ལོགས་ལ་མི་མང་པོ་གཅིག་གི་རྒྱག་ཡག་འདོད་པ་མེད་མཁན་དང། གཅིག་བློ་འཚབ་བྱེད་མཁན་དང་ད་འདི་རྒྱུ་མཚན་འདི་ད་སྣ་མིན་སྣ་ཚོགས་ཡོད་རེད། འདི་འདྲ་སོང་ཙང་ད་འདི་ཡིན་ན་ཕལ་ཆེན། འདི་དང་འབྲེལ་བ་ཡོད་པའི་འཕྲོད་བསྟེན་མི་སྣ་ཚང་མ་ལོག་གིས་ད་རེས་སེམས་ཁྲལ་བྱེད་ཡ་དེ་ཆེ་ཤོས་དེ་ཆགས་བཞག་བྱས་ཙང་ཨ་ནི་ད་ངས་ད་གིན་ཞུས་པའི་སྙན་ཐོ་འདི་ནང་ལོགས་ལ་ཡ་གལ་སྲིད་སྔོན་འགོག་སྨན་ཁབ་དེ་ད་དུང་མུ་མཐུད་བྱས་ཡིན་ན་མི་མང་ཆེ་བ་རྒྱག་གར་ཡོང་བྱས་ད་མི་ཚང་མའི་ད་མ་ཡོང་ནས་རྒྱག་གར་ཡོང་པ་ཡིན་ན་ཨ་ནི་ཕལ་ཆེར་ཟླ་བ་བདུན་པའི་ནང་སླེབས་ཙམ་པ་ཡིན་ན་ཨ་མི་རི་ཀའི་ནང་ད་གང་ལྟར་ན་ཚ་དེ་དཔེ་གཙང་སེལ་དེ་འགྲོ་གི་མ་རེད་དེ་ཡིན་ན་ཡང་ཞེ་པོ་ཞིག་ཉུང་ཉུང་ཆགས་བྱས་སྤྱིར་བཏང་གི་ད་རྒྱུན་ལྡན་གྱི་འཚོ་བ་སྐྱེལ་ཡག་གི་ཨ་ནི་ཕལ་ཆེར་ཡོང་སྲིད་པ་རེད། ད་གལ་སྲིད་འདི་མིན་པ་བྱས་བྱས་ད་ལྟ་ལས་ད་དུང་སྡུག་རུ་སྡུག་རུ་སྡུག་རུ་ཕྱིན་བྱས་ཡིན་ན་སྔོན་འགོག་སྨན་ཁབ་རྒྱག་མཁན་གྱི་མི་དེ་ཉུང་རུ་ཉུང་རུ་ཕྱིན་པ་ཡིན་ན་རྒྱག་གར་ཡོང་མཁན་དེ་ག་དེ་ཨ་ནི་ཕལ་ཆེར་ཟླ་བ་བརྒྱད་པ་དགུ་པ་བཅུ་པ་ཨ་ནི་ཐ་ན་གང་ལྟར་ཅིག་གཙང་མར་ཅིག་བཟོ་མ་ཐུབ་བྱས་འདུག་ཟེར་བྱས་ཕལ་ཆེར་ད་དུང་ཕལ་ཆེར་ཟླ་བ་མང་པོ་ལས་ས་རེད་ཅེས་བྱས་ད་གང་ལྟར་ཁོ་ཚོས་ཚོད་དཔག་མ་འདྲ་རིགས་ཅིག་བཞི་བྱས་བཞག་ཨ་ནི་དེ་ནས་སེམས་ཁྲལ་བྱེད་ཡ་གཞན་པ་ཅིག་ག་རེ་འདུག་ཟེར་ན། དེ་ཡི་ཏོག་དབྱིབས་ནད་དུག་དེ་ཡིན་ན་དང་པོ་ཅིག་བྱུང་ཨ་ནི་བྱུང་ཚར་བའི་རྗེས་རིང་ད་མི་གཅིག་ནས་གཅིག་འགོས་གཅིག་ནས་གཅིག་འགོས་གཅིག་ནས་གཅིག་འགོས་འགྲོ་ཙམ་པ་གང་འཚམ་ཅིག་ལ་ཡ་ཁོའི་ན་ཚའི་རིགས་དེ་ཁོའི་ཁྱད་ཆོས་འགྱུར་བ། ངོ་བོ་དང་ཁྱད་ཆོས་དེ་ཚོ་ལ་ཡ་འགྱུར་ལྡོག་ཏིག་ཏིག་ཏིག་འགྲོ་གི་ཡོད་རེད་ད་བྱས་ཙང་དེང་སྐབས་དཔེར་ན་ཆ་བཞག་ན་རྒྱ་གར་ནང་ལོགས་ལ་ཡ་ཧོབ་ད་ག་ན་ཚ་ན་མཁན་དེ་མང་རུ་ཞེ་པོ་ཞིག་འགྲོ་ཡ་དེ་ཁོ་ཕྲན་བུ་རིགས་མ་འདྲ་ཅིག་འགོས་དེར། བྱུང་འདུག་ཨ། འདི་ནང་བཞིན་བྱས་འགྱུར་ལྡོག་ཞེ་པོ་ཞིག་འགྲོ་གི་ཡོད་རེད་བྱས་ཙང་ཨ་ད་སེམས་ཁྲལ་བྱེད་ཡ་དེ་ག་རེ་འདུག་ཟེར་ན་འགྱུར་ལྡོག་ཞེ་དྲག་ཕྱིན་པ་ཡིན་ན། ཡང་ཅིག་སྔོན་འགོག་སྨན་ཁབ་འདིའི་ནུས་པ་འདི་བརླག་མི་འགྲོ་བསམ་པའི་སེམས་ཁྲལ་བྱེད་ཀྱི་ཡོད་ཟེར་ད་ཡིན་ནའི་ལས། ད་རིང་རང། འཛམ་བུ་གླིང་ནང་ལོགས་ཀྱི་འཕྲོད་བསྟེན་གྱི་དུས་དེབ་གལ་ཆེ་ཤོས་ཅིག་གཉིས་ཡོད་རེད། གཅིག་དེ་ནི Lancet ཟེར་མཁན་གྱི་ཨིན་ཇི་དང་གཅིག་དེ New England Journal of Medicine ཟེར་བྱས་ཨ་མི་རི་ཀའི་ནང་གི་རིགས་ཀྱི་ཡོད་རེད་དེ་གཉིས་གཉིས་ཆ་ནང་ལོགས་ལ་ཡ།

གང་ལྟར Pfizer གྱི་ཨེ་ནི་སྨན་ཁབ་དེ་རྒྱབ་མགྱོགས་འདིས། སྤྱིར་བཏང་གི་ཨེ་ནི་ཏོག་དབྱིབས་ནད་དུག་ཡ་ད་སྔོན་འགོག་བྱ་ཡ་ནུས་པ་ཡོད་པ་མ་ཟད་ཨེ་ནི་ད་དེ་རིང་ཁ་སང་ཅིག་རིགས་ད་གིན་ངས་ཞུས་པ་ནང་བཞིན་རིགས་མ་འདྲ་བ་མང་པོ་ཅིག་ལྷོ་ཨ་ཧྥེ་རི་ཁ་ནས་ཐོན་མགྱོགས་དབྱིན་ཇི་ལུང་པར་ཐོན་མགྱོགས་ད་ཡང་རྒྱ་གར་ནས་ཐོན་མགྱོགས་འདི་རིགས་མང་པོ་ཅིག་ཡོད་རེད་བ་ཕལ་ཆེར་དེ་ཚོ་ལ་ཡ་ནུས་པ་ཨེ་ནི

རེད་ད་འདི་བཙན་པོ་བྱས་ཡོད་མ་རེད། ད་འདི་སྐོར་ལ་ཡ་ད་བགྲོ་གླེང་མང་པོ་ཞེ་པོ་བྱུང་ཡོད་རེད་བཙན་པོ་བྱེད་ཆོག་གི་རེད་མ་རེད་བྱེད་དགོས་ཀྱི་རེད་མ་རེད་ད་གཅིག་ཆབ་སྲིད་ཐོག་ནས་བཤད་པ་ཡིན་ན་ཨ་མི་རི་ཀའི་ནང་ལ་འོ་ན་ད་སྤྱི་མཐུན་སྲིད་དོན་ཚོགས་པའི་ཨ་ད་དེ་རིང་ཁ་སང་གི་ཆབ་སྲིད་ཀྱི་ལྟ་བ་དང་སྐད་ཆའི་བཤད་ཕྱོགས་དང་ཨ་ནི་གཙོ་བོ་དེ་ཁོ་ཚོས་ལྟ་སའི་བརྙན་འཕྲིན་དང་གསར་འགྱུར་དང་དེ་ཚོར་ཉན་ནས་ཡིན་ན་ད་དེ་ནས་དཔེར་ན་ཆ་བཞག་ན་ནད་ཡམས་བྱུང་པའི་རྗེས་ལ་ཡིན་ན་སྲིད་འཛིན Donald Trump གིས་ནད་དེ་གང་ཡང་ཡོད་མ་རེད་ཅིག་གིས་འདི་སུ་སྐད་ཆ་འདི་མང་པོ་བཤད་པ་ར་འདི་འདྲས་བཤད་པའི་རྐྱེན་གྱིས་མི་མང་པོ་ཅིག་གིས་ཁོ་ལ་ཡང་སྣང་མེད་བྱེད་ཡག་གི་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་གི་ཡོད་རེད། ཨ་གཉིས་པ་དེ་ཡིན་ན་ཨ་མི་རི་ཀའི་ལོ་རྒྱུས་ཁོ་རང་ཐོག་ལ་ཨ་མི་རི་ཀ་ཟེར་མཁན་དེ་གཞུང་གིས་ཅིག་ལབ་ན་ཁྱོན་ནས་ག་ཚོད་རང་ཅིག་མ་ཉན་པ་བྱས་བྱས་སོ་སོའི་ཅིག་གི་རང་མགོ་རང་བདག་ཟོག་རེད་དེ་འདྲ་གི་ཡིན་ན་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་ཅིག་རེད་ཤག་དེ་འདྲ་སོང་ཙང་དོག་པ་བཙན་པོ་ཨང་ཡོད་བྱས་བྱས་ག་རེ་བྱེད་ཟེར་མཁན་ལ་བྱེད་ཀྱི་མིན་ཟེར་མཁན་ཡི་གི་མང་པོ་ཞེ་པོ་ཅིག་ཨ་དེ་འདྲ་སོང་ཙང་དེ་འདྲ་བལྟས་པ་ཡིན་ན་ད་རིག་རེ་ཆད་རེ་ཅིག་གཡས་རེ་གཉིས་ཆིག་པ་ཡིན་ན་ཅིག་དེ་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པའི་བསམ་བློའི་ལྟ་ཕྱོགས་ལྟ་གྲུབ་དེ་ཚོ་ལ་ཡང་དགའ་པོ་ཡོད་མཁན་དང། དེ་ནས་ཨ་མི་རི་ཀའི་གཅིག་གི་གྲོང་གསེབ་ཁག་ལ་ཡོད་པའི། སྤྱིར་བཏང་མི་མང་པོ་ཅིག་ཡོད་རེད་བ། དེ་ཚོའི་ནང་ལོགས་ལ་ཡང་ཡིན། སྔོན་འགོག་སྨན་ཁབ་དེ་རྒྱག་ཡག་འདོད་པ་མེད་མཁན་མི་མང་པོ་འདུག་ད་གཞན་པ་དེ་ག་རེ་ཡོད་རེད་ཟེར་ན་མི་རིགས་ནག་པོའི་ནང་ལོགས་ལ་ད་ཁོ་ཚོའི་ཡང་ཆབ་སྲིད་ཀྱི་སྐད་མ་རེད། ཁོ་ཚོའི་དེའི་ལོ་རྒྱུས་ཐོག་ལ་ཡང་ད་སྔ་མོ་ཨ་མི་རི་ཀའི་ནང་ལོགས་ལ་ཡང་ཨ་ནི། མི་རིགས་ནག་པོ་དེ་ཚོ་ལ་ཡང་སྨན་གྱི་ཚོད་ལྟ་འདི་བལྟས་བྱས།

ང་དངོས་གནས་བྱས་པའི་ལམ་སང་དེ་ཤེས་རྟོགས་རུ་ཐུབ་འདུག་དེ་ག་རེ་ཡིན་ཟེར་ན་དཔེར་ན་ཆ་བཞག་ང་རང་ཚོ་བོད་ཐོག་ལ་ཡིན་ན་ལས་ད་དེ་རིང་ཁ་སང་དཔེར་ན་ཆ་བཞག་ལྷ་ས་ལྟ་བུ་ལ་ཡ་ཨེམ་ཆི་དེ་ཚོ་བོད་པ་མང་རུ་ཕྱིན་ཤག་མ་གཞི་སྔ་མོ་ཡིན་ན་ཅིག་དེ་སྤྱིར་བཏང་བྱས་པའི་སྨན་ཁང་ཕྱི་བཅོས་ཀྱི་སྨན་ཁང་དེ་ཚོ་ནང་ལོགས་ལ་ཡ། མང་ཆེ་རྒྱ་མི་རེད་བ། རྒྱ་མི་སོང་ཙང་འདི་བོད་པ་མང་པོ་ཅིག་ཨ་ད་རྒྱ་མི་ག་ཚོད་མི་ཚོད་ཉན་ཡ་ཡོད་མ་རེད་འོ་མེད་ན་ཅིག་གི་ད་རྒྱ་མི་ཡིད་ཆེས་མ་བྱས་ཤིག་ཤོག་ར།

དེ་འདྲ་སོང་ཙང་ཁོ་དེ་བཟོ་ཡ་ལ་དཀའ་ངལ་ཡོད་རེད་དེ་འདྲ་སོང་དབང་ཡོད་བཤད་ཡ་མ་རེད་ད་ཡིན་ནའི་ག་རེ་ཡོད་རེད་ཟེར་ན། དབང་ཡོད་བཤད་བྱས་ན་མ་རེད་དེ་ལས་དཔེར་ན་བསླབ་གྲྭ་དེ་ཚོ། བསླབ་གྲྭ་ཆེ་ཆེ་ཁག་མང་པོ་ཅིག་གིས་ད་ཡིན་ནས་བསླབ་གྲྭ་སུ་ཡང་བསྐྱར་ཨ་ནི་བསླབ་གྲྭའི་ནང་ཡོང་པ་ཡིན་གཅིག་མིན་གཅིག་སྔོན་འགོག་སྨན་ཁབ་རྒྱག་དགོས་ཡོད་ཟེར་བྱས་བསླབ་གྲྭ་ཁག་ཅིག་གིས་ག་འདྲ་སྒྲིག་གཞི་དེ་ཟུར་དུ་ཡང་དེ་བཟོ་ཡ་གི་ཐོབ་ཐང་ཡོད་རེད་ད་ག་ནང་བཞིན་དཔེར་ན་ཆ་བཞག་ན། འགྲུལ་སྐྱེལ་གནམ་གྲུ་ལས་ཁུངས་ཡིན་པས་ན་ང་ཚོའི་གནམ་གྲུ་དེ་གོ་ཆོད་ན་ཡིན་གཅིག་མིན་གཅིག་གིས་སྔོན་འགོག་སྨན་ཁབ་མ་བརྒྱབ་ན་བསྡད་ཆོག་མ་ཡོང་ཟེར་ཡག་གི། ཁོའི་ཐོབ་ཐང་དེ་ཡོད་རེད་བྱས་ཙང་ལྟ་དེ་འདྲས་མང་པོ་གཅིག་གིས་ཚོང་ཁང་དང་ལས་ཁུངས་དང་ལྟ་སྒེར་གྱི་ཚོགས་པ་དང། དྲ་དང། ཨ་ལྷག་པར་དུ་ཕྱིའི་རྒྱལ་ཁབ་མང་པོ་གཅིག་གིས་ལྟ་དེ་ལབ་ཡག་ཐོབ་ཐང་ཡོད་རེད་དཔེ་ཅིག་བྱས་ན་ཉིན་མ་གསུམ་གོང་ལ་ཡག་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཕལ་ཆེན་ད་ལོའི་དབྱར་ཁའི་སྐབས་ལ་ཡག་ཨ་མི་རི་ཀའི་ནང་ལོགས་ལ་ཡག་སྔོན་འགོག་སྨན་ཁབ་བརྒྱབ་ཚར་བ་དེ་ག་དེ་ཡུ་རོབ་ནང་ལོགས་ལ་ཡུལ་སྐོར་སྤྲོ་འཆམ་ཡོང་ན

ཨ་ད་གཅིག་གི་མི་འབོར་ནང་ལོགས་གི་ཕལ་ཆེན་བརྒྱ་ཆ་སུམ་ཅུ་བཞི་བཅུ་ཙམ་གཅིག་གིས་ཡིན་ན། སྨན་ཁབ་དེ་རྒྱག་ཡག་ལ་ཡར་འདོད་པ་མ་བྱས་པ་བཅས་བྱས་ཏེ་གད་སྙིགས་མང་པོ་ཞིག་ཡོད་པ་རེད་བྱས་ཙང་ལྟ་དེའི་གོས་ག་ཚོད་རེ་གདོང་ལེན་བྱེད་དགོས་པའི་དཀའ་ངལ་དེ་ཆེན་པོ་རེད་བཞག། ལགས་སོ། ད་ཝང་ཆི་ལགས་ཀྱི་སྒང་ནས་དེ་ངོ་སྤྲོད་ཞུས་དུས་སྐབས་ལ། ང་ཚོའི་སྨན་ཁབ་གཉིས་བརྒྱབ་ཚར་བ་དེ་ཚོ་ལ་ད་དཔེ་བྱ་ན། མི་མང་པོ་ཅིག་གིས། བྱང་བུ་ལབ་རེད་བ card འདྲ་བོ་ཅིག་བཟོ་བྱས་ང་སྨན་ཁབ་བརྒྱབ་ཡིན་ལབ་ནས་བཟོས་དང་འགྲིག་གི་ཡོད་རེད་དེ་ཡིན་ན་ཡང། ད་ལྟ་མི་ཁ་ཤས་ཀྱིས་རྒྱག་སྙིང་མ་བྲོ་ཡ་དེ་ཚོ་ལ་ཡ་དབྱེ་འབྱེད་ད་དེ་འདྲས་བྱུང་གི་རེད་བསམ་བྱས། དེ card དེ་སྤྲད་གི་ཡོད་བྱང་བུ་དེ་སྤྲད་གི་ཡོད་མ་རེད་ལབ་ན་ཤོག་བུ་ཞིག་གི་སྒང་ལ་ད་ག་ཟེར་ཁྱོད་ཁབ་གཉིས་རྒྱབ་རེད་ལབ་ནས་དེ་འདྲས་གི་ཅིག་སྤྲད་སོང་ཨ་ང་ཚོ་རང་ཤི་ལ་ཡོད་ཕར་ཅིག་སྤྲད་ཡོད་ཀྱི་རེད་དེ། རེད་ད་ཤོག་བུ་དེ་ད་ཁོ་མང་པོ་ཅིག་གིས་གཟིགས་སོང་ཨ་ཤོག་བུ་དེ་ད་རེ་ག་ཟེར་ད་པར་ན་ག་བ་རྒྱག་རྒྱག་ཡོད་རེད་ད་རྫུན་མ་ག་བ་བཟོ་བཟོ་རེད་བ། ད་རེད། དངོས་གནས་བཤད་ན་གཞུང་གིས་ཨ་ད་དེ་ཨ་མི་རི་ཀའི་ནང་ལོགས་ལ་ཡ་སྔོན་འགོག་སྨན་ཁབ་དེ་ག་དེ་སྔས་མ་གི་སྨན་གཞན་པ་གར་དང་མ་འདྲ་བྱས་ཨ་མི་རི་ཀའི་ནང་ལོགས་འདི་བཟོས་ཡོད་རེད་སྔོན་འགོག་སྨན་ཁབ་དེ་ནི་གཞུང་གིས་མིན་ཞིག་ཉོ་ཆོག་གོ་མ་རེད་གཞུང་གིས་ཆ་ཚང་ཉོས་བཟོ་ཚོང་ལས་ཁང་ནས་ཨ་ནི་དེ་ག་ཆ་ཚང་རིན་མེད་ཐོག་ལ་མི་ཚང་མ་ལ་ཡ་རྒྱབ་རེད་དེ་འདྲས་སོང་ཙང་གཞུང་ལ་ཡ་ག་ད་ཁོས་སུ་རྒྱབ་ཡོད་དང་སུ་རྒྱབ་མེད་པའི་ཐོ་དེ་ག་ཆ་ཚང་ཡོད་རེད་ད་དངོས་གནས་བཟོ་མཁན་ཡིན་ན་བཟོ་ཆོག་ཆོག་ཡོད་རེད་ད་ཕལ་ཆེན་བཟོ་གི་རེད་ཟེར་འདུག་གང་ལྟར་དེ་བཟོས་བྱས་ཡིན་ན་གཅིག་ལག་འཁྱེར་བཅས་ཤོག་གུ་རང་འཁྱེར་ཡ་མེད་ནས་དོ་བ་ང་ཚོའི་ཁ་པར་ནང་འདྲ་བོ་ཡིན་ནས་ཕར་དུ་འཁྱེར་འགྲོ་ཡ་བྱས་ཀྱི་ཡིན་ན

ལགས་སོ། དེ་ནས་ད་ལྟ་ཝང་ཞི་ལགས་གཅིག་དེ་ད་ད་ལྟ་སྨན་ཁབ་དེ་ད་ཨ་མི་རི་ཀ་གི་ནང་ཡིན་ན Pfizer དང Moderna དེ་ཚོ་ནི་གཙོ་བོ་ཆགས་བསྡད་བ་རེད་ད་དེ་ཚོ་ཁབ་བརྒྱབ་ནས་ཡོང་དུས་སྐབས་ལ་མང་ཆེ་ཤོས་དེ་ནུས་པ་ཡག་པོ་ཡོད་རྒྱུ་ཚད་ལྡན་པ་ཡིན་པ་དེ་ད་གྲུབ་འབྲས་ཐོན་གི་ཡོད་རེད་བ། ད་ཡིན་ན་ད་ལྟ་རྒྱལ་སྤྱི་ནང་ལ་དཔེ་བྱ་ན་ཁ་སང་ཁ་ཉིན་རང་གནས་ཚུལ་ནང་ན་ད་ལྟ་ཡུ་རོབ་མཉམ་འབྲེལ་དང་དེ་ཚོ་གི་རྒྱ་ནག་གི་སྨན་ཁབ་དེ་ཚོ་ཡང་བསྐྱར་བསྐྱར་ཞིབ་བྱེད་གི་ཡིན་ཟེར་ཡ་ད་དེ་འདྲ་ཡོང་གི་ཡོད་རེད་ཡ་རྒྱལ་ཁབ་ཁ་ཤས་ཀྱི་ནང་གི་སྨན་ཁབ་དེ་ཚོ་ཚད་ལྡན་མ་ཡོང་བ་ད་དེ་འདྲ་གི་དཀའ་ངལ་བྱུང་གི་ཡོད་རེད། ད་ད་ལྟ་གནས་ཚུལ་ཐོན་པ་གི་ནང་ལ་ཨ་རིའི་སྲིད་འཛིན Joe Biden གི་ཨ་མི་རི་ཀ་གི་ད་ད་སྨན་ཁབ་ད་ཚད་དང་ལྡན་པ་ད་ད Pfizer དང་དེ་ཚོ་གི། བཟོ་སྟངས་དང་ད་ཁོ་ཁོའི་བདག་དབང་ཅིག་ཡོད་རེད་བ། བདག་དབང་དེ་འཛམ་བུ་གླིང་གི་རྒྱལ་ཁབ་ཚང་མ་ལ་སྤྲད་གི་ཡིན་རང་དབང་གིས་སྤྲད་གི་ཡིན་ལབ་ནས་གསུངས་རེད་ལབ་གི་འདུག་བ། དེ་ད་ཧ་ལས་པ་གལ་ཆེན་པོ་ཆགས་བསྡད་པ་རེད་དམིགས་བསལ་གྱིས་ད་ལྟ་ད་རྒྱ་གར་ན་འདྲ་བོ་ཡིན་ན་དཀའ་ངལ་ཆེན་པོ་བྱུང་གི་ཡོད་པའི་སྐབས་འདིར། རེད་རེད་ད།

འདས་པའི་ཟླ་བ་གཉིས་ནང་ལོགས་ལ་ཡང་བགྲོ་གླེང་ཞེ་པོ་ཞིག་བྱུང་ཤག་ད་ཨ་མི་རི་ཀའི་གཞུང་དང་ཨ་ནེ་འབྲེལ་ཡོད་མི་སྣ་ཚང་མའི་ནང་ལོགས་ལ་ཡང་འདི་ནི་ནི་སྤེན་ཚེ་ཆོས་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་བརྒྱ་ཙམ་ཅིག་སྲིད་འཛིན་བྷའི་ཀྲིན་ལ་ཡང་ཡི་གེ་བྲིས་བྱས་ཨ་འདི་སྔོན་འགོག་སྨན་ཁབ་ཨ་འདི་ཡག་ཤོས་དེ་གཉིས་གཉིས་ཨ་འདི་ཕཱི་ཟཱ་དང་མོ་དྲི་ནཱ་ཟེར་གཉིས་དེ་གཉིས་གཉིས་ཆ་བཟོ་ཚོང་ལས་ཁུངས་དེ་ཨ་མི་རི་ཀའི་རེད་སྔོན་འགོག་སྨན་ཁབ་དེ་གཉིས་དེ་མ་ཡིན་པའི་ཡང་ཨ་མི་རི་ཀའི་ད་ཨ་འདི་ཇཱན་སིན་ཇཱན་སིན་ཟེར་དེ་ཡོད་རེད་དེ་ཚོའི་ཁོའི་བདག་དབང་འཇོག་རེད་པཱ། བདག་དབང་དེ་ད་གང་འདྲ་གློད་བས་སུ་དར་བྱས་བྱས་ད་ད་ནམ་རྒྱུན་ཡིན་ན་སྨན་ཅིག་ཡིན་ན་སྨན་དེ་ཨ་ལེ་དང་པོ་དེ་ཁོ་གང་འདྲ་བཟོ་གོ་ཡོད་མེད་བཟོ་སྟངས་གོ་ཁོའི་གསང་བ་སྦྱོར་བ་སྦྱོར་སྡེབ་གང་འདྲ་བྱེད་གོ་ཡོད་མེད་ད་དེ་གསང་བ་ཞེ་པོ་བྱས་བྱས་ཡིན་ན་སོ་སོས་སུ་ཉག་དེ་གོ་རེད་ད་སྦྱོར་སྡེབ་བྱེད་ཡག་གསང་བ་དེ་ད་ཁོ་ཤེས་པ་ཡིན་ནའི་ད་ལྟའི་འཛམ་བུ་གླིང་གི་ཡིན་ན་ཅིག་ཚོང་འབྲེལ་ད་དེ་འདྲའི་ཁྲིམས་འགྲོ་སྟངས་བྱས་པ་ཡིན་ན། འདྲ་བཤུས་བྱས་བྱས་བཟོ་ཆོག་གོ་མ་རེད་ཁོའི་ཆོག་མཆན་མ་སྤྲད་ནས་བྱས་བཟོ་ཆོག་གོ་མ་རེད་ད་དེ་ལོ་ཉེ་ར་འདུག་ག་རེ་ཡིན་ན་འདི་རུ་རིག་དངོས་བདག་དབང་ཟེར་འདི་རུ་ཨ་ད་ཡིན་ན་ལས་དེ་རིང་གི་དཔེ་གནས་ཚུལ་ཉེན་ཁ་དེ་དཔེ་ཞེ་པོ་ཞིག་ཆེན་པོ་སོང་ཙང་ཨ་ནི་དཔེ་ཨ་མི་རི་ཀའི་གཞུང་གི་རིག་དངོས་ཀྱི་བདག་དབང་དེ་ཡིན་ན་སྔོན་འགོག་སྨན་ཁབ་དེ་ཚོའི་བདག་དབང་དེ་གི་ཡིན་ན་མེད་བཟོ་གི་ཡིན་གནས་སྐབས་རེ་འགའ་ཕྱིར་འཐེན་བྱས་བྱས་ད་ག་འདྲ་དེ་བཟོ་སྟངས་དེ་ག་འདྲ་ཞིག་ཡིན་མིན་དེ་ག་ཚང་མ་ལོགས་ལ་མི་ཚང་མ་ལོགས་ལ་བཤད་བཟོ་ཐུབ་ཡག་གི་ནུས་པ་ཡོད་པའི་ད་རྒྱལ་ཁབ་དང་ཨ་ནི་སྨན་གྱི་བཟོ་གྲྭ་སུ་ཡོད་པ་ཡིན་ན་ལས་དེ་ཚོ་ཡིན་ནའི་བཟོ་ཡག་གི་ཁོ་ཆོག་མཆན་དེ་སྤྲད་ཀྱི་ཡིན་ཟེར་བྱས། གསུངས་བཞག་ད་དེ་ཚོ་ཨ་ད་ལམ་སང་དེ་དོན་འཁྱོལ་བྱས་པ་དེ་རྙོག་དྲ་ཡོད་ས་རེད་ཨ་ལས་ཁོའི་བདག་དབང་དེ་ཚོ་གང་གོ་ལོག་ཡ་བཟོ་ཚོང་ལས་ཁང་ལ་ཡོད་རེད་མ་གཞི་ཨ་མི་རི་ཀའི་གཞུང་ལ་ཡོད་མ་རེད་བ། དེ་འདྲ་སོང་ཙང་ཁོ་ཁྲིམས་ཐོག་ནས་ད་དུང་ལས་ཀ་བྱས་དེ་མང་པོ་ཡོད་ས་རེད་དེ་ད་གང་ལྟར་ཕལ་ཆེར་ཁ་ཕྱོགས་རེད་དེ་དེའི་ཁོངས་ལ་འགྲོ་གི་ཡོད་ས་རེད་ད་འདི་ལ་ཡ་གཅིག་ལྟ་ཚུལ་གཅིག་མ་འདྲ་བ་གཉིས་འདུག་ཁ་ཤས་ཟེར་ན། དེ་འདྲ་བྱས་ནས་ཕན་ཐོགས་ཡོད་མ་རེད་ག་རེ་ཟེར་ན་སྔོན་འགོག་སྨན་ཁབ་བར་འདི་ལྷག་པར་དུ་དེ Pfizer དང Moderna བཟོ་ཡག་དེ་ཚོ་ཞེ་པོ་གཅིག་གིས་བཟོ་ཁག་པོ་ཁྱོན་ནས་ལག་རྩལ་ཐོག་ནས་ཞེ་པོ་རྙོག་དྲ་ཚ་པོ་དེ་འདྲ་རེད། དེ་འདྲ་མང་པོ་སྤྲད་པ་ཡིན་ན་ལས་རྒྱལ་ཁབ་མང་པོ་གཅིག་གིས་འདི་བཟོས་བྱས་འབེལ་འབེལ་ལྷུག་ལྷུག་བཟོ་ཡག་གིས་ཁོང་ཚོར་ནུས་པ་ཁོ་རང་ཡོད་མ་རེད། དེ་ལས་ཡིན་ཨ་མི་རི་ཀའི་གཞུང་གིས་ཡིན་ན་འགྲོ་སོང་མང་བཏང་བྱས་འདི་ཡག། ཨ་མི་རི་ཀའི་ནང་བཟོ་ཡུལ་ནས་ད་ག་འདྲ་ད་ལྟ་བཟོ་སའི་བཟོ་གྲྭ་ཁོ་རང་དེ་ཚོ་རྒྱ་སྐྱེད་བཏང་བྱས་མང་བཟོས་བྱས་ཡིན་ན་སྔོན་འགོག་སྨན་ཁབ་དེ་ག་དེ་རྒྱལ་ཁབ་སྐྱོ་པོ་དེ་ག་ཚོ་ལ་ཡང་བཀྲམ་ན་ཕན་ཐོགས་ཆེ་གི་རེད། ཨ་ད་ལྟའི་ཚབ་ཚུབ་བྱས་གང་བྱུང་མང་བྱུང་སྤྲད་བཞག་པ་ཡིན་ན་སྔོན་འགོག་སྨན་ཁབ་དེ་ཚོ་ཡག་པོ་བྱས་གཅིག་བཟོ་ཁག་བྱས་ཡག་པོ་བཟོ་མ་ཐུབ་བྱས་ཨ་ནི་མི་ལ་གནོད་ཡ་དང་དེ་འདྲས་ཡོང་གི་རེད་ཟེར་ཡག་གི་ད་ད་ཤུགས་ཆེན་པོ་ཁ་ཤས་ཡོད་རེད་ད་ཡིན་ན་ལས་ཁ་ཤས་ཟེར་ཡག་བྱས་པ་ཡིན་ན་འདི་འདྲས་ཁྱོན་རྩ་བ་ཉིད་ནས་མ་རེད་དེ་རིང་འདིར་དམིགས་བསལ་གནས་ཚུལ་ཞེ་པོ་ཅིག་གི་ནད་ཡམས་འདི་ཡིན་ན་འདི་ག་འདྲ་ད་བདག་དབང་འདི་ག་ཚང་མ་ལོགས་ལ་མ་སྤྲད་པ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་ཡ་རྒྱལ་ཁབ་དཔེར་བཞག་བྱས་ན་རྒྱ་གར་དང་ལྷོ་ཨ་ཧྥེ་རི་ཁ་དང་དེ་ཚོའི་རྒྱལ་ཁབ་དེ་ཚོ་ཡིན་ན་ནམ་རྒྱུན་ནས་སྨན་འདི་འདྲ་བཤུས་བྱས་བྱས་བཟོ་ཡག་གི་སྨན་སྦྱོར་བ་འདིའི་ནུས་པ་འདི་ཆེན་པོ་ཞེ་པོ་ཅིག་རེད་བྱས་ཙང་རྒྱལ་ཁབ་དེ་ཚོས་བཟོས་པ་ཡིན་ན་ཨ་ནི་གཞི་ནས་ཁོ་འབེལ་འབེལ་ལྷུག་ལྷུག་འགྲོ་སོང་ཆུང་ཆུང་གོང་ཆུང་ཆུང་བཟོས་བྱས་ཡིན་ན་འདི་འཛམ་བུ་གླིང་ཁོ་རང་ཁྱོན་ཡོངས་ལ་ཡག་བེད་སྤྱོད་བཏང་ཡག་ལ་ཡག་ཡིན་ན་ཕན་ཐོགས་ཞེ་པོ་ཅིག་ཐོགས་ཀྱི་རེད་བྱས་བྱས་ད་འདི་ཨ་མི་རི་ཀ་ལབ་པ་མ་ཟད་དེ་རིང་གསར་འགྱུར་གསར་ཤོས་དེ་ནང་ལོགས་ལ་ཡང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཁོང་ཚོས་འདིའི་སྐོར་ལ་ཡང་ཡང་བསྐྱར་བལྟས་བྱས་གཅིག་བྱས་ན་ཕལ་ཆེན་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཁོངས་ལ་ཡོད་པའི་སྨན་དེ་ཚོའི་རིགས་ཀྱིས་ཕལ་ཆེན་ཁོང་ཚོས་རིག་དངོས་བདག་དབང་དེ་ཡིན་ན་མ་ཕྱིར་འཐེན་བྱེད་མདོག་བྱས་ཡག་གི་བསམ་བློ་བཏང་གི་ཡིན་བྱས་བྱས་ལབ་བཞག་ད་གལ་ཆེ་ལོས་གི་ཟེར་ཡིན་མེད་ཅིག་ཁོང་ཚོས་དཔེར་བཞག་པ་ཡིན་ན་ལོ་རྒྱུས་གང་མང་བལྟས་པ་ཡིན་ན། ཨ་འདི་གནམ་གྲུ་ཟེར་མཁན་དེ་བཟོ་སྟངས་དེ་ག་འདྲ་དེ་ཡིན་ན་དང་པོ་དེ་ཨ་མི་རི་ཀའི་བུ་སྤུན་གཉིས་ཡོད་རེད། ཁོ་གཉིས་གཉིས་ཀ་བཟོས་པ་རེད་བཟོས་བྱས་ད་ཁོ་གཉིས་གཉིས་རེའང་བཟོ་ཡག་ཐོབ་ཐང་དེ་ཁོ་གཉིས་ལ་ཡོད་རེད་པ། དེ་ཡིན་ན་དམག་ཆེན་དང་པོ་སྐབས་ལ་ཡང་དམག་རྒྱབ་དུས་དམག་གི་གནམ་གྲུ་ཞེ་པོ་བཟོ་དགོས་ཡོད་ད་ཁོ་གཉིས་ཀྱི་ཐོབ་ཐང་དེ་ག་འཕྲོག་བྱས་ཡོངས་ཁྱབ་བཟོས་བཞག་པ་རེད་དེའི་བཟོ་ལྟ་ལ་བྱས་བྱས་ཡིན་ན་ད་དེ་རིང་དེའི་བས་ད་དྲག་དག་གིས་བྱས་བྱས་ཡིན་ན་ཁོའི་ཐོབ་ཐང་དེ་མེད་པ་བཟོ་གི་ཡིན་ཟེར་བྱས་བྱས་ཤེས་དགོས་རེད།
ལགས་ལགས་སོ་ད་དེ་ཧ་ལས་པ་གི་ཕྱོགས་གཅིག་ནས་བཤད་ན་ཧ་ལས་པ་གི་རྒྱ་གར་ལྟ་བུའི་རྒྱལ་ཁབ་ཁག་ལ་མཚོན་ན་ཧ་ལས་པ་གལ་ཆེན་པོ་ཆགས་བསྡད་པ་རེད་བ་ད་ལྟ་སྨན་ཁབ་འདང་གི་མེད་པ་ད་དེ་འདྲས་ཀྱི་དཀའ་ངལ་བྱུང་གི་འདུག་ཨ། དེ་ནས་ད་ང་ཚོ་འཛམ་གླིང་སྤྱི་ཡོངས་ཀྱི་ཐོག་ནས་བཤད་ན་ནད་ཡམས་སྔོན་འགོག་གི་ཁབ་དེ་མང་ཉུང་ག་ཚོད་ཙམ་རྒྱག་ཐུབ་ཡོད་རེད་ད་ལྟའི་བར་དུ་ཨ་ནི་ནུས་པ་གང་ཙམ་ཐོན་ཡོད་རེད་ང་ནི་སྒང་ནས་བཤད་པ་དེ་ཨ་མི་རི་ཀ་གི་ནང་ཁུལ་བ་དེ་ནས་རྒྱལ་སྤྱི་ཁྱོན་ཡོངས་ཀྱི་ནང་ལ། ད་རེད་ད་དེ་ཞིབ་ཆ་གྲངས་ཀ་ག་ཚོད་རེད་ད་རེས་ཁ་སང་འགྱུར་ལྡོག་ཆེན་པོ་བྱུང་ཤག་བསམས་ད་ག་རེ་འདུག་ཟེར་ན་ད་ཟླ་ཉིན་ལོ་ལ་ཡ་གཅིག་གི་ནད་ཡམས་དེ་བྱུང་པའི་སྐབས་དེ་ཡིན་ན་མང་ཆེ་ད་སྡུག་ཤོས་དེ་ཨ་མི་རི་ཀའི་ནང་བྱུང་བ་རེད་མི་ཤི་མཁན་དང་ན་མཁན་གྲངས་ཀ་ད་ག་བ་བལྟས་པ་ནི་ད་དུང་ཨ་མི་རི་ཀའི་ནང་སྡུག་ཤོས་བྱུང་བསྡད་ཡོད་རེད་ཨ་དེ་ག་ནང་བཞིན་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོ་དེ་ག་འདྲ་རྡོག་རྡོག་བཤད་པ་ན

དུར་ཕྱིན་ཆད། གཅིག་བྱེད་དུས་ཟླ་གཉིས། གི་གྲངས་ཀ་སྟོད་དུ་ལས་གྲངས་ཀ་བཞི་བ་ཅན། ཁོང་ཚོས་ཨ་མདོ་རྒྱ་གར་ནང་ལོག་པའི་མཆིས་ཤིང་ད་དེ་རིང་གི་ཉིན་མོ་རྒྱ་གར་གྱི་དེ་ཡིན་ན་འབུམ་བཞི་ལྷག་ཙམ་ཆགས་འདུག་ཨ། ད་དངོས་གནས་དོན་དངོས་ཐོག་ལ་ཡང་རྒྱ་གར་ནང་ལོགས་ན་མཁན་གྱི་གྲངས་ཀ་དེ་དེ་ཁོང་ཚོས་ཟེར་ན་ཕལ་ཆེན་ལྡབ་ཁ་ཤས་ཅིག་མང་བ་ཡོད་རེད་ཅེས་ཟེར་གྱི་འདུག་ད་གང་ལྟར་དངོས་གནས་ཡིན་ནའི་མིན་ནའི། གང་ལྟར་དེ་གས་བྱེད་སྡོམ་དུས་ཙམ་པ་ཡིན་ན་ཁྱོན་ཡོངས་ཀྱི་འཛམ་བུ་གླིང་གི་ཏོག་དབྱིབས་ནད་དུག་གི་གནས་སྟངས་དེ་བལྟས་པ་ཡིན་ན། སྡུག་རུ་མི་ཤིང་ཡག་རུ་ཅིག་ཕྱིན་མི་འདུག་ཨ་འདི་ག་འདི། ད་གིན་ང་ཚོས་ད་ཐེངས་མང་པོ་བཤད་ཚར་བ་རེད། གཅིག་སྔོན་འགོག་སྨན་ཁབ་དེ་གཅིག་རྒྱལ་ཁབ་རྒྱུ་ཡོད་མཁན་དང་ཆ་རྐྱེན་ཡོད་མཁན་དང་འདི་ག་འདི། མང་ཤོས་བེད་སྤྱོད་བཏང། རྒྱལ་ཁབ་སྐྱོ་པོ་དང་འདི་ག་འདི་ལ་ཡང་རྒྱལ་ཁབ་ཁ་ཤས་ལ་ད་རྩ་བ་ཉིད་ནས་ཁོ་རང་སླེབས་ཡོད་མ་རེད། ཨ་སླེབས་ཡོད་པ་ཡིན་ན་ལས། ད་རྒྱལ་ཁབ་སྐྱོ་པོ་འདི་ཁག་ཅིག་མང་པོ་ཅིག་པཱ་ཀ་སི་ཐན་དང་དེ་ཚོ་ཡིན་ན་མང་ཆེ་འདི་རྒྱ་ནག་ནས་བཟོས་པའི། སྔོན་འགོག་སྨན་ཁབ་དེ་ཁོང་ཚོས་བེད་སྤྱོད་གཏོང་གི་འདུག་ཨ་རྒྱ་ནག་ནས་བཟོས་ཀྱོག་དེ་དམིགས་བསལ་རྒྱབ་བྱས་མི་ན་བ་རེད་ཟེར་མཁན་དེ་ཨ་འདི་ལྟའི་སྐད་ཆ་ཞིག་རག་མི་འདུག་ཏུ་ལས་ཡིན་ནའི་ནུས་པ་དེ་ཆུང་བ་ཡོད་པ་དེ་དུ་ཕལ་ཆེན་ཡིན་ན་ད་དར་གས་ཕལ་ཆེན་ཚང་མས་ཁས་ལེན་ཡག་ཆགས་བསྡད་ཡོད་ཡོད་ས་རེད་འདི་ག་འདི་དཔེ་མཚོན་ཅིག་མངོན་གསལ་དོད་ཤོས་ཅིག་ཡིན་ན་ལྷོ་ཨ་མི་རི་ཀའི་གླིང་ཆེན་རྒྱལ་ཁབ་ཆི་ལི་ཟེར་མཁན་དེ་འདིའི་ནང་ལོགས་ལ་ཡང་ད་ཁོང་ཚོས་རྒྱ་ནག་ནས་ཉོས་བྱས་རྒྱབ་འདུག་ཨ་རྒྱབ་བྱས་ཡིན་ནའི་མང་པོ་ཞིག་རྒྱབ་བྱས་མི་འབོར་བརྒྱ་ཆ་དོ་བྱས་པ་ཡིན་ན་ཆི་ལིའི་ནང་ལ་དངོས་གནས་ཞིབ་བཅས་ཀྱི་སྔོན་འགོག་སྨན་ཁབ་དེ་མང་པོ་དང་དུས་ཚོད་ཐུང་ཐུང་ནང་བརྒྱབ་ཐུབ་ཤ་སྟག་ཡིན་ནི་རྒྱལ་ཁབ་དེའི་ནང་ལོགས་ལ་ཏོག་དབྱིབས་ནད་དུག་ན་མཁན་གྱི་གྲངས་ཀ་དེ་ཡིན་ནི་ད་དུང་མང་རུ་ཕྱིན་པ་གཅིག་པོ་མ་རེད་ཕལ་ཆེར་ལྡབ་གཉིས་གསུམ་གཅིག་མང་རུ་ཕྱིན་བྱས་བྱས་དང། འདི་ནས་ཡིན་ནི་ཕལ་ཆེར་རྒྱ་ནག་གིས་བཟོས་པའི་ཕལ་ཆེར་སྔོན་འགོག་སྨན་ཁབ་དེའི་ནུས་པ་དེ་ཡིན་ནི་ཨ་མདོ་དང།

བཏང་སྙོམས་ཐོག་ནས་རྒྱལ་ཁབ་སྒང་ཁའི་ནང་ལོགས་ལ་དང་ད་ཅིག་རྒྱལ་ཁབ་སྐྱོ་པོ་དེ་ཚོ་ལ་མ་བསླེབས་ཅེས་བྱས་ཡིན་ན་རྒྱབ་ཐུབ་མིན་དེ་རེད་དེ་འདི་རྒྱབ་མ་ཐུབ་པའི་གཞུག་གུ་དེ་ཨ་མདའ་དེའི་ཟུག་གོ་རེད་ད་ནད་ཡམས་ཀྱི་ད་འགོ་ནད་ཡིན་པའི་གཞུག་གུ་དེ་ཡིན་ན་རྒྱལ་ཁབ་གཅིག་ལ་ཡང་གང་འདྲ་ན་བསྡད་ཡོད་ན་ད་འཛམ་བུ་གླིང་ཁོ་རང་ན་གི་ཡོད་པ་དང་གཅིག་པ་རེད་ག་དུས་ཡིན་ན་ཉེན་ཁ་དེ་ཡོད་རེད་པ་འགོ་ནད་ཡམས་དེ་ཁྱབ་འགྲོ་ཡག་གི་དེ་འདྲ་སོང་ཙང་དེས་རྒྱལ་ཁབ་སྐྱོ་པོ་དེ་ཚོ་ལ་ཡང་རོགས་པ་བྱས་བྱས་རྒྱག་ཡག་དེ་བཏང་སྙོམས་དང་ཀུན་སྤྱོད་དང་སྙིང་རྗེ་དང་མི་སྤྱོད་དགེ་བའི་ལས་ཀ་གཅིག་པོ་མ་རེད་ད་དེ་དོན་དངོས་ཐོག་ལ་ཡང་སོ་སོའི་ཁེ་ཕན་ཆེད་དུ་ཡིན་གཅིག་མིན་གཅིག་ནི་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་རྒྱག་ཡག་དེ་རྒྱབ་ཐུབ་བྱེད་དགོས་ཡག་ཅིག་ཆགས་བསྡད་ཡོད་རེད་ཞེས་བཤད་སྐོར་འདྲ་ཅིག་རེད་པ། ལགས་ལགས་སོ། ཨ་ནེ་དབང་ཕྱུག་ལགས་ང་གཉིས་དེ་རིང་དུས་ཚོད་དབང་གིས་འདི་ནས་མཚམས་འཇོག་དགོས་བྱུང་སོང་ཐུགས་རྗེ་གནང།